པདྨའི་རྒྱལ་ཚབ་རྒྱལ་བསྟན་འགྲོ་བའི་མགོན། རྣམ་འདྲེན་སྐྱེ་དགུའི་གཙུག་ན་རབ་མཛེས་པ། བྱམས་མགོན་ཆོས་ཀྱི་རྒྱལ་པོ་རྡོ་རྗེ། པདྨ་དོན་ཡོད་ཉིན་བྱེད་ཞབས་ལ་འདུད། ཕྱོགས་དུས་རྒྱལ་ཀུན་ངོ་བོ་པད་མ་འབྱུང། མདོ་སྔགས་ཟུང་འཇུག་བསྟན་པ་སྤེལ་བའི་ཕྱིར། མཁྱེན་བརྩེའི་འོད་ཟེར་རྒྱལ་བའི་མྱུ་གུ། ཐེག་མཆོག་བསྟན་པའི་རྒྱལ་མཚན་གསོལ་བ་འདེབས། ཟབ་རྒྱས་སྨིན་གྲོལ་བདུད་རྩིའི་བདག་ཉིད་ཆེ། བློ་གྲོས་ལང་ཚོ་བཅུ་དྲུག་ཕྱག་རྒྱས་འདེབས།

རྩ་བའི་བླ་མའི་ཞབས་ལ་ཕྱག་འཚལ། བདག་སོགས་འགྲོ་བའི་བློ་སྣ་ཆོས་ལ་དྲོངས། འགྲོ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་གཏན་གྱི་བདེ་བ་རྣམ་མཁྱེན་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ལ་ཅི་ནས་ཀྱང་འགོད་པར་བྱ། དེའི་ཆེད་དུ་ཟབ་དང་རྒྱ་ཆེ་བའི་ཐེག་པ་ཆེན་པོའི་ཆོས་ཚང་ལ་མ་ནོར་བར་ཚུལ་བཞིན་དུ་ཡང་དག་པར་ཉམས་སུ་བླང་བར་བྱའོ་སྙམ་དུ་ཐོག་མར། ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་ལེགས་པར་གསལ་བཏབ་སྟེ་གསན་པར་གནང་བར་ཞུ། དེ་ལ་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་ནི་སྐབས་འདིར། གྲུབ་ཆེན་ཏེ་ལོ་པས་ཤར་རྒྱ་གར་ཆུ་བོ་གངྒཱའི་འགྲམ་དུ་པཎ་ཆེན་ནཱ་རོ་པ་ལ་གདམས་པའི་མན་ངག་ཕྱག་རྒྱ་ཆེན་པོ་གངྒཱ་མ་ཞེས་བྱ་བ་འདི་ད་སྐབས་སུ་ཞུ་བར་བྱ་བའི་ཆོས་རེད། ད་དེ་ལ་ཐོག་མར།

རྡོ་རྗེ་གདན་བཀའ་བརྒྱུད་སྨོན་ལམ་ཆེན་མོ་དབུ་ལ་བཞུགས་ནས། བསྟན་པ་འཛིན་པའི་སྐྱེས་བུ་མཆོག་གི་སྤྲུལ་པའི་སྐུ་རྣམ་པ་དང་ཡོངས་ཀྱི་དགེ་བའི་བཤེས་གཉེན་དེ་དང་དེ་བཞིན་དུ། ད་བཙུན་པ་དང་བཙུན་མ་ལ་སོགས་པའི་དགེ་གཙོ་བོར་གྱུར་པའི་འཇིག་རྟེན་པ་དང་ཆོས་བྱེད་ཕོ་མོ་མང་པོ་ཅིག་འདི་ལ་ལྷན་འཛོམས་ཀྱི་ཐོག་ནས། བཀའ་བརྒྱུད་སྨོན་ལམ་ཆེན་མོ་ལོ་ཟླ་རེ་བཞིན་འདུག་སེ་བྱས་ནས་ཚུགས་གནང་བཞིན་པ་རེད། རང་ཉིད་ལ་ཆ་མཚོན་ན། ད་མི་མང་པོ་ཅིག་གི་བསམ་བློ་ནང་ལ་ཡང་ཡོད་རེད་ལ། དེས་དྲངས་པའི་བསམ་བློ་དེས་དྲངས་པའི་ད་ཅིག་ཀུན་རྟོག་གི་རི་མོ་ཟེར་ཡག་དེ་མང་པོ་རེད། དེ་ལ་ཡག་ཅིག་བདེན་འཛིན་བྱས་ན་བདེན་འཛིན་བྱེད་མཁན་ཁོ་རང་ཅིག་དང་ལྐུག་པ་བཟོ་བྱེད་རེད་མ་གཏོགས་ཀུན་རྟོག་གི་རི་མོ་ལ་ཚད་འཛིན་ཡག་ཟེར་གང་ཡོད་མ་རེད་ཀུན་རྟོག་རི་མོ་དེས་དྲངས་པའི་ད་སྐད་ཆ་ཡང་མང་པོ་ཡོད་རེད་ད་བཀའ་བརྒྱུད་སྨོན་ལམ་ལ་ང་ཡོང་གི་མི་འདུག། དེ་ནས་བཀའ་བརྒྱུད་སྨོན་ལམ་གྱི་ཚོགས་གཙོ་ཀརྨ་ཆོས་གྲགས་བི་ཡུལ་དེ་རེད། ཤེས་རབ་གླིང་གདན་ས་ཆེན་པོ་ཤེས་རབ་གླིང་ང་རེད་མང་པོ་ཅིག་ལ་ཐུགས་སོ། ད་ཆ་ཡང་བཀའ་བརྒྱུད་སྨོན་ལམ་ལ་ཡོང་ན་ཡག་པོ་ཡོག་རེད། ཐུགས་སུ་བཅུག་ནས་མང་པོ་ཅིག་བརྒྱུད་བསྐུར་བྱུང། ད་བཀའ་བརྒྱུད་མ་རྣམས་ལ། ཕན་ཡོན་མེད་པ་དང་བཅར་འདོད་མེད་པ་དང། དེ་ཅིག་དགོས་པ་མེད་པ་དང་དེ་འདྲའི་མཐོང་ནས་མ་བཅར་བ་དེ་འདྲ་གང་ཡང་མ་རེད་ད་ཚང་མ་གཞན་དབང་སྟབས་བསྟུན་ཡིན་དུས་ཅིག་བཀའ་བརྒྱུད་སྨོན་ལམ་དེའི་དུས་ཚོད་དེ་དགུན་ཁའི་སྐབས་སུ་འཁེལ་བསྡད་ཀྱི་ཡོད་རེད། ལོ་མང་པོ་ཅིག་གི་སྔོན་ནས་འབྲུག་གི་ཡུལ་ལ། འབྲུག་ཡུལ་ལ་ཡང་ད་ཅིག་གྲྭ་ཚང་རེད་སྒོམ་ཆེན་གྱི་ཚོགས་པ་རེད་ད་ག་ནང་བཞིན་གྱི་ཅིག་ཚོགས་པ་མང་པོ་ཅིག་གིས་ཆོས་འཆད་ཉན་གྱི་གོ་སྐབས་ཅིག་སྤྲད་རོགས་ཞེས་ག་རེ་ཟེར་ན་དགུན་ཁ་འབྲུག་ལ་ད་སློབ་གྲྭའི་དགུན་ཁའི་གུང་སེང་ཡོད་རེད་དེ་དང་སྟབས་བསྟུན་ཡོང་དུས་སློབ་གྲྭ་ཡི་ཁོར་ཡུག་ནང་ལོགས་ལ་ཡ་ས་ཆ་གུ་ཡངས་པོ་ཡོད་པ་དང་དེ་ནས་གོ་སྐབས་ཡག་པོ་ཡོད་པ་ཡིན་དུས་དེ་ནས་ཕ་གིར་ཅིག་འཚོགས་དགོས་པ་འདུག་ཟེར་ནས་ད་སྔོན་མ་ནས་གྲ་སྒྲིག་དེ་བྱས་པ་རེད། དེ་འདྲ་བྱས་ཞེས་ལུས་དེ་བཅར་མ་ཐུབ་པ་རེད་ཟེར་ནས་ངས་ཀརྨ་ཆོས་གྲགས་ཁོ་རང་ལ་འདུག་ཟེར་ནས་ཞུ་རྒྱུ་བྱུང། དེ་ཡི་རྗེས་སུ་ཉིས་སྟོང་དགུ་གི་ལོ་ལ། རྒྱུད་སྟོད་ལ། དཔལ་རྒྱལ་དབང་ཀརྨ་པ་ཆེན་པོ་མཆོག་གི་ཞབས་ས་ནས་ད་ཟླ་བ་གཉིས་ཙམ་ཞིག་བཀའ་འགྱུར་ལུང་འདོན་དགོས་རེད་ཟེར་བྱས་ནས་བཀའ་གནང་ནས། རོང་སྲིད་བཀའ་འགྱུར་ལུང་ཕུལ་ནས་ཐུགས་སྲས་སྐུ་མདུན་ལ་ཡང་སྐུ་བཅར་ཞུས་ནས་བསྡད་པ་རེད། སྐབས་དེ་དུས། བཀའ་བརྒྱུད་སྨོན་ལམ་གྱི་སྐོར་ལ་ཡང་རོང་སྲིད་ནས་བཀའ་ཕེབས་ནས། ད་ཡོང་ཐུབ་ས་རེད་པས་བྱས་ནས་བཀའ་གནང་བ་རེད་ང་བཅར་ཐུབ་ས་མ་རེད་ཟེར་བྱས་ནས་སྐུ་མདུན་རང་ལ་ཡར་གསལ་པོ་ཞུས་བཞག་པ་ཡོད། གཞན་དབང་སྟབས་བསྟུན་གྱི་ཐོག་ནས་ཕར་ཚུར་ལས་ཀ་མང་པོ་ཅིག་སྐབས་དེ་དུས་དེ་འདྲ་ཞིག་རེད་བསྡད་ཀྱི་འདུག་དེ་ནས་ལྟེ་བ་ལ་ནི་རྒྱལ་དབང་ཡིད་བཞིན་ནོར་བུ་དབུས་ལ་བཞུགས་པ་ཅིག་གི་ཐོག་ནས་བསྟན་འཛིན་གྱི་སྐྱེས་བུ་མང་པོ་ཡོད་རེད་ད་དེ་ལ་ཐབས་ཆག་ཡས་གང་མི་འདུག་དེ་ནས་གསོལ་བ་བཏབ་ཤེས་ན་ཐུགས་རྗེ་ལ་ཉེ་རིང་མེད་པ་རེད། འོ་དེ་འདྲ་ཡིན་དུས་ཅིག། དབུགས་ཐང་ང་བཅར་ཐུབ་ས་མ་རེད། དེ་ཡི་ཐོག་ལ་ཉིས་སྟོང་གསུམ་ནས་བྱས་ནས་ད་ཅིག་གཟུགས་པོ་ཐང་པོ་མེད་པ། སྲོག་རླུང་དང་སྙིང་རླུང་གི་བཟོ་འདྲ་ཅིག་ན་ཚ་ཞིག་བྱུང་ནས་མི་མང་པོ་ནང་ལ་ཡར་ཟང་ངེ་ཟིང་ངེ་བྱས་དེ་འདྲ་བྱེད་དགོས་དུས་བདེ་པོ་ཅི་ཡང་མི་འདུག་ཟེར་ནས་ཐུགས་སུ་དགོངས་པ་ཞུས་པ་རེད། ན་ནིང་ཀརྨའི་དགུ་བརྒྱའི་སྐབས་སུ་ཅིག་ཡོང་གནང་ཟེར་ནས་བཀའ་ཅིག་ཕེབས་སོང། རྒྱུད་སྟོད་ནས་ཆེད་དུ་གཉེར་ནས་ཡར་ཤོག་ཅིག་ཟེར་ནས་སྐུ་མདུན་ལ་བཅར་ནས་བྱས་ཀརྨའི་དགུ་བརྒྱ་ལ་ཅིག་ཡོང་ཐུབ་ན་ཡག་པོ་འདུག་ཟེར་ནས་བཀའ་ཕེབས་པ་རེད་ལགས་སོ་ཞུས་པ་ཡིན། ཡང། སྟབས་མ་བདེ་བ་ཞིག་ལ་བལ་ཡུལ་ལ་ཚུར་སླེབས་ཚར་དུས་ཡང་ལེ་ཤོད་ལ་བསྡད་དུས་ནད་དེ་ཚོས་ཕྱི་འཁྲུག་བརྒྱབ། སྲོག་རླུང་གི་ན་ཚ་དེ་ཚོས་འཁྲུག་བྱས་ནས་ད་བཅར་ཐུབ་ས་མ་རེད་ཟེར་ནས་དགོངས་པ་ཞུས་པ་རེད་ད་དགོངས་པ་ཐེངས་གཉིས་ཞུས་པ་རེད། དེ་བྱས་ནས་ད་བཀའ་བརྒྱུད་སྨོན་ལམ་འདི་ཡང་བཅར་མ་ཐུབ་ཡས་གནད་འགག་དེ་དེ་འདྲ་ཞིག་མ་གཏོགས་ཡང་ཞིག་ད་འདོད་པ་མེད་པ་དང་ཡང་ཁ་གཡས་ནས་བཅར་འདོད་མེད་པའི་གོ་སྐབས་ཞིག་བླངས་བྱས་ནས་བསྡད་བཞག་པ་དེ་འདྲ་རྩ་བ་ནས་མ་རེད། དེ་འདི་ད་རེས་ད་ཟླ་བ་གཅིག་སྔོན་ཙམ་ཞིག་རེད་དཔལ་རྒྱལ་དབང་པོ་ཀརྨ་པ་ཆེན་པོ་མཆོག་གིས་ཕྱག་བྲིས་ཕེབས་བྱས་ནས་ད་རེས་སྨོན་ལམ་སྔོན་འགྲོའི་གསུང་ཆོས་ཉི་མ་གསུམ་དེ་ལ་བརྟེན་ནས་ཆོས་བཤད་བཞིན་ཡོད་རེད། དེ་ཆོས་བཤད་ཉི་མ་གསུམ་དེ་ད་ཁྱེད་རང་བྲེལ་བ་དེ་ཡོད་ཀྱི་རེད་དེ་ཡིན་ན་ཡང་བྲེལ་བ་ཡོད་མིན་ལ་མ་ལྟོས་པར་ད་རེས་ངེས་པར་དུ་མར་སོང་བྱས་ནས་ཆོས་བཤད་དེ་བྱེད་ཤོག་ཟེར་ནས་བཀའ་ནན་པོ་གནང་པ་ལ་བརྟེན་ནས་ད་ད་རེས་ལགས་སོ་ཞེས་ཞུས་པ་མ་གཏོགས། ད་ཐེངས་གཅིག་བཀའ་བཅག་བྱས། ཐེངས་གཉིས་པ་ལ་བཀའ་བཅག་བྱས། ཐེངས་གསུམ་པ་ལ་བཀའ་བཅག་ན་དེ་ནས་ཡག་པོ་མི་འདུག། དེ་རེད། ཐུགས་སངས་རྒྱས་ཡིན་ན་ཡང་སྐུ་བྱིས་པ་ཡིན་དུས་ཡང་ཐུགས་ཁྲེལ་ན་འགྲིག་ས་མ་རེད་བསམ་བྱས་ནས་དེ་ནས་ལགས་སོ་ཞེས་ནས་སྐུ་མདུན་གྱི་བཀའ་བཅག་ནས་ཐུགས་མ་རུང་ས་མ་རེད་བསམ་བྱས་ནས་འདུག་སེ་བཅར་བ་ཡིན། དེ་རེད། དེ་ནས། ད། ད་རིང། བཀའ་བརྒྱུད་སྨོན་ལམ་ཆེན་མོའི་སྔོན་འགྲོའི་གསུང་ཆོས། དཔལ་རྒྱལ་དབང་པོ་ཀརྨ་པ་ཆེན་པོ་མཆོག་གིས་ལོ་ལྟར་སྔོན་མ་འདུག་སེ་གསུང་གི་ཡོད་པ་དེ་ཡི། འདུག་སེ་ད་གོ་སྐབས་ཅིག་ཐོབ་ནས་ད་རིང་འདུག་སེ་བཅར་ཐུབ་པ་དེ་ལ་ང་རང་བསོད་ནམས་ཆེན་པོ་དང། སྐལ་བ་བཟང་པོ་བྱུང་སོང་བསམ་པའི་དགའ་བ་དེ། ཁ་སང་ཕ་ཡུལ་ནས་ཚུར་མ་ཐོན་གོང་ནས་དགའ་བ་སྒོམ་ཟིན་པ་ཡིན། ད་དུང་དངོས་སུ་འདིར་ད་ཚོགས་གྲལ་ལ་ཡར་བཅར་བྱས་ནས། མ། ད་འདུག་སེ་ཆོས་ཞུ་ཡག་གི་གོ་སྐབས་བྱུང་བ་དེ་ཡང་བསོད་ནམས་ཆེན་པོ་དང་སྐལ་བ་བཟང་པོ་ཞིག་རེད་ལྷག་པར་དུ་གནས་མཆོག་ཁྱད་པར་ཅན་རྡོ་རྗེ་གདན་དེ་ནས་དཔལ་རྒྱལ་དབང་པོ་ཀརྨ་པ་ཆེན་པོ་མཆོག་གི་བཀའ་གསུང་དེའི་ཐོག་ལ་ཡ་བདག་ཅག་གི་མཆོག་གི་སྤྲུལ་པའི་སྐུ་རྣམ་པ། གཙོ་བོ་བྱས་པའི་ཡ་ད་ཡོངས་ཀྱི་དགེ་བའི་བཤེས་གཉེན་དང་བཙུན་པ་དང་བཙུན་མ་ཚང་མ་བཞུགས་སའི་གི་གྲལ་ལ་ཡར་བཅར་བྱས་ནས་དེ་མཉམ་དུ་འདུག་ཟེར་ནས་གོ་སྐབས་ལེན་རྒྱུ་བྱུང་བ་དེ་ལ་ཡང་བསོད་ནམས་ཆེན་པོ་ཡིན་བསམ་པ་གཅིག་འདུག་སེ་བསམ་བློ་ནང་ལ་བཅོས་མ་མ་ཡིན་པ་ཡོད་ཞུ་ཡག་ཡིན། ཆོས་འཆད་ཉན་གྱི་ཐོག་ལ་བསམ་བློ་བཏང་ན་ད་ང་འདི་འདུག་སེ་ཁྲི་སྒང་ཡར་བསྡད་ནས་བཤད་ཡ་དེ་ཕྱག་ཆེན་གང་གཱ་མ་ལ་སོགས་བཤད་པ་ལྟར་ཆོས་གསན་པ་པོའི་ངོས་ནས་ད་ལྟ་ཞུ་མ་དགོས་པ་རེད། ཅིག་ཕལ་ཆེར་ས་ཐོབ་ཀྱི་སྐྱེས་བུ་ཕལ་ཆེར་རྐྱང་རྐྱང་མེད་འགྲོ་བསམ་པའི་ཡིད་ཆེས་ཡོད། འོ་དེ་འདྲ་ཡིན་དུས་ཅིག་ཆོས་ཞུ་དགོས་ཡ་དང་མ་འཆད་དགོས་ཡ་གྱི་ཅིག་གནས་སྟངས་ཅིག་ཐོག་ལ་ཡ་རྩ་བ་ཉིད་ནས་བསྡད་ཀྱི་མི་འདུག་ཡིན་ན་ད་ཅིག་རྒྱལ་བའི་དབང་པོ་མཆོག་གི་བཀའ་གནང་ཡོང་དུས་ཕྱག་ཆེན་གང་གཱ་མ་ཅིག་བཤད་ཤོག་ཟེར་ནས་བཀའ་གནང་ནས་ཡེ་ནས་མ་གནང་པ་རེད་མ་གཏོགས་ཡང་ངས་གདམ་ཀ་བརྒྱབ་བཞག་པ་མ་རེད། ཡིན་ནའང་མ་ཕྱག་ཆེན་གང་གཱ་མ་བཤད་ཤོག་རྟགས་དང་རྟེན་འབྲེལ་དང་དགེ་མཚན་ཆེན་པོ་ཡོད་གསུངས་བྱས་ནས་འདུག་ཟེར་ནས་བཀའ་ཕེབས་སོང། འོ་དེ་ཕ་ཡ་ཕེབས་ཡོང་དུས་ད་ཕྱག་ཆེན་གང་གཱ་མ་དེ་འདུག་ཟེར་ནས་མ། ཁྲིད་ལུང་གི་སོ་ར་ཞིག་དེ་ཡང། ཁྲིད་བསྡུས་པ་བྱས་ནས་བཤད་ཤོག་ཟེར་ནས་ཕྱག་བྲིས་ནང་ན་གསལ་པོ་འདུག་ཁྲིད་བསྡུས་པ་བྱས་ནས་བཤད་ཤོག་ད་ནི་རྟགས་དང་རྟེན་འབྲེལ་དགེ་མཚན་ཆེན་པོ་ཡོད་ཟེར་ནས་གསུངས་ཡོང་དུས་ད་ཁྲིད་བསྡུས་པ་མ་གཏོགས་རྒྱས་པ་བཤད་ཡ་ལ་དང་པོ་རང་ཉིད་དཔེར་ན་ཕྱག་རྒྱ་ཆེན་པོ་འཆད་པར་བྱེད་པ་ལ་དཔེ་ཆ་གཞན་པ་བཤད་པ་དང་འདྲ་གི་ཡོད་མ་རེད། གོ་བ་གི་ཐོག་ནས་བསམ་བློ་བཏང། རྣམ་དཔྱོད་ཀྱི་ཐོག་ནས་བསམ་བློ་བཏང། ལུང་དང་རིགས་པ་ལ་ཡང་རྒྱབ་བརྟེན། ཨ་ནི་སོ་སོའི་བསམ་བློ་མང་པོ་ཞིག་བཏང་ནས་བཟོ་བཅོས་བརྒྱབ་ནས་འདི་ཡིན་ས་རེད་ཕ་གི་ཡིན་ས་རེད་ཟེར་ནས་ཁ་ཤ་གི་པགས་པ་སོགས་ལ་ཟེར་ནས་ཕར་འཐེན་ཚུར་འཐེན་བྱས་ནས་ཕྱག་རྒྱ་ཆེན་པོ་དང་རྫོགས་པ་ཆེན་པོ་བཤད་ཡ་དེ་ལུགས་སྲོལ་རྩ་བ་ནས་ཡོད་མ་རེད། ག་རེ་ཟེར་ན། དངོས་གནས་བྱས་པ་ཡིན་ན་ཕྱག་རྒྱ་ཆེན་པོ་འཆད་པ་པོ་ཁོ་རང་ཡང་ཅིག་ཕྱག་རྒྱ་ཆེན་པོ་གི་གནས་ལུགས་ལྟ་བ་སྒོམ་པ་སྤྱོད་པ་ལ་ཡ་ཚད་ལོངས་པ་ཅིག་གི་ཐོག་ནས་ཅིག། རྟོགས་པའི་གི་བདག་རྒྱུད་གྲོལ་ཐུབ་པ་ཅིག་དགོས་པ་དེ་བཤད་མ་དགོས་པ་རེད་ཚང་མས་མཁྱེན་མཁྱེན་པ་རེད། དེའི་ཐོག་ནས་ད་གཞན་ལ་མ་ཕྱག་རྒྱ་ཆེན་པོའི་མན་ངག་དེ་ཚོ་བཤད་ཡོང་དུས་ཚིག་མ་ནོར་བ། དོན་མ་ནོར་བ། བརྡ་དོན་འཕྲོད་པ། ལྷག་པར་དུ་ཚིག་གི་བརྒྱུད་པ་མ་ཡིན་པར་དོན་གྱི་བརྒྱུད་པའི་ཐོག་ནས་འགྲོ་དགོས་པ་རེད་དོན་གྱི་བརྒྱུད་པ་ཟེར་ཡག་དེ་ཅིག་གི་བླ་མ་བཟང་པོ་ཅིག་བསྟེན་དེའི་མདུན་ནས་གདམས་ངག་ཞུ་རང་གིས་ཀྱང་དེའི་གདམས་ངག་དེ་ཉམས་སུ་བླངས་བྱས་ནས་གཞན་ལ་རྟོགས་པའི་གི་ཐོག་ནས། གཉུག་མ་འོད་གསལ་གནས་ལུགས་རྟོགས་པའི་གི་ཐོག་ནས་ཚིག་དང་དོན་ལ་ཡང་ནོར་འཁྲུལ་མེད་པ་ཅིག་གི་ཐོག་ནས་ཐེ་ཚོམ་མེད་པ་སོམ་ཉི་མེད་པ་འོ་དེ་འདྲ་ཅིག་གི་ཐོག་ནས་མ་བཤད་དགོས་ཀྱི་རེད་མ་གཏོགས་གོ་བ་ལ་བསམ་བློ་བཏང་རང་སྦྱོང་བྱས་སློབ་སྦྱོང་བྱས་དེ་འདྲ་ཅིག་ཡིན་ས་རེད་ཟེར་ནས་ཕར་ལྟ་ཚུར་ལྟ་སྐད་ཆ་རག་གེ་རོག་གེ་མང་པོ་ཅིག་ཚུར་བསྡུས་བྱས་ནས་དཔེ་ཆ་དཔེ་ཉོག་མང་པོ་ཅིག་ཚུར་བསྡུས་བྱས་ནས་འགྲེལ་བཤད་བརྒྱབ་བཞག་པ་ཅིག་ལུགས་སྲོལ་ཅིག་རྩ་བ་ཉིད་ནས་ཡོད་ཀྱི་ཡོད་ས་མ་རེད་དུས་དབང་གིས་ད་དེ་འདྲ་ཞིག་བྱུང་བ་རེད། དེ་འདྲ་ཡིན་དུས་ཅིག་བླ་མ་ང་འདྲ་བོ་ཅིག་ཁྲི་སྒང་ལ་བསྡད་བྱས་ནས་མ་ཕྱག་རྒྱ་ཆེན་པོ་བཤད་པ་རེད་ཟེར་ཡ་དེ་ད་དུས་ངན་པའི་གི་ངན་རྟགས་རང་རེད་མ་གཏོགས་དུས་བཟང་པོ་རྩ་བ་ནས་མ་རེད་ཡིན་ན་ཡང་ད། དེ་འདྲ་ཞིག་བྱུང་བ་རེད་དེ་ནས་ད་དེ་གི་ཐོག་ལ། ཐོག་མར་བཟོད་གསོལ་ཞུ་ཡ་དེ་ལ་ཡག་ད་ཁྲི་སྒང་ལ་བསྡད་དེ་ནས། སྐྱབས་རྗེ་ཡོངས་དགེ་མི་འགྱུར་རིན་པོ་ཆེ་རེད་ད་ག་ནང་བཞིན་གྱི་འདི་ན་མཆོག་གི་སྤྲུལ་པའི་སྐུ་རྣམ་པ་ཚོ་མང་པོ་ཅིག་ཕེབས་འདུག་ཡོངས་ཀྱི་དགེ་བའི་བཤེས་གཉེན་མང་པོ་འདུག་མཁས་པ་དང་ད་ག་ནང་བཞིན་གྱི་ཅིག་གྲུབ་པ་དང་ཉམས་རྟོགས་པ་དང་ད་ག་རེ་ཞུ་དགོས་རེད་རི་ཁྲོད་པ་དང་འཚམས་པ་དང་ཡང་རིག་པ་དང་མང་པོ་ཅིག་ཡོད་ཀྱི་རེད་པ་ཨོ་དེ་ཚོ་ཚང་མའི་མདུན་ལ་ཡག་འདུག་ཟེར་ནས་ད་ཅིག་ཤེས་ཀྱི་ཡོད་མདོག་མདོག་བྱས་ནས་མ། དེ་ཞུས་ནས་སྤོབས་པ་ཆེན་པོ་བྱས་ནས་ཡ་ཁྲི་སྒང་ལ་འཛེགས་བྱས་ནས་བསྡད་ནས་འདུག་སེ་བྱས་ནས་བསྡད་ཡ་དེ་ལ་ཐོག་མར་བཟོད་གསོལ་ཞུ་ཡ་ཡིན། བཟོད་གསོལ་ཞུ་ཡ་དང་ཆབས་ཅིག་དེ་ནས་ད་དེ་རིང་ཉི་མ་གསུམ་གྱི་རིང་ལ་འདི་ཕྱག་རྒྱ་ཆེན་པོ་གངྒཱ་མ་འདི་མ་ག་ཚོད་ཤེས་ཤེས་ཤིག་ད་དེ་ལྟས་ནོར་འཁྲུལ་ཡོང་སྲིད་ཀྱི་རེད་དེ་ཡིན་ན་ཡང་ནོར་འཁྲུལ་ཡོང་མིན་ལ་མ་ལྟོས་པར་མ་ཚིག་གི་ཐོག་ནས་མ་ག་ཚོད་ཐུབ་ཐུབ་ཞིག་མ་ད་ཞུ་བཞག་གི་ཡིན། དོན་དུ་དེ་ཞུས་པ་དེ། དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་གི་ཐུགས་ཀྱི་བཞེད་པ་སྐོང་ཐུབ་ཡག་དང། རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་ཐུགས་ཀྱི་བཞེད་དོན་ཐམས་ཅད་སྐོང་ཐུབ་ཡག། དེ་ཙམ་དུ་མ་ཟད་པའི་ཕྱག་རྒྱ་ཆེན་པོ་དངོས་སུ་མ་རྟོགས་ན་ཡང། ཕྱག་རྒྱ་ཆེན་པོ་ཞེས་པའི་ཚིག་དང་ཐ་སྙད་ལ་བརྟེན་ནས། ང་ཚོ་ཕར་ཚུར་བགྲོ་གླེང་བྱེད་རྒྱུ་ཡོད་པའི་གོ་སྐབས་ཐོབ་པ་དེའང་ཅིག་བསྐལ་པ་མང་པོ་ལ་སྔོན་བསགས་ཀྱི་ཅིག། བསགས་པ་རྒྱ་ཆེན་པོ་ཞིག་ཡོད་ནས་བྱུང་བ་མ་གཏོགས་རང་དགར་བྱུང་བ་མ་རེད་དེ་འདྲ་ཡིན་དུས་དེ་ཡང་སྔོན་བསགས་བསོད་ནམས་ཞིག་འདུག་བསམ་པའི་གི་དགའ་བ་སྒོམ་ཡག་དང། དེ་ལྟ་བུ་འཆད་ཉན་བྱས་པའི་ཉེར་ལེན་ལ་བརྟེན་ནས་ཆོས་སྐུ་རྡོ་རྗེ་འཆང་ནས་བཟུང་སྟེ་ད་ལྟ་རང་གི་རྩ་བའི་བླ་མ་ལ་ཐུག་གི་བར་དུ་བླ་མ་ལས་ཀྱང་སློབ་མ་བཟང་སློབ་མ་ལས་ཀྱང་ཡང་སློབ་བཟང་དེ་བས་བརྒྱུད་པ་བཟང་པོ་ཞིག་ཡོད་རེད། བརྒྱུད་པ་ཟེར་བ་དེ་ཡང་ཚིག་གི་བརྒྱུད་པ་མ་ཡིན་པར་དོན་གྱི་བརྒྱུད་པ་རེད། དོན་གྱི་བརྒྱུད་པ་ཟེར་ཡ་དེའང་ཉམས་ལེན་གྱི་སྟེང་ནས་ཡོང་དགོས་པ་ཅིག་རེད། ད་ལྟ་ང་ཚོ་རྡོ་རྗེ་འཆང་ཐུང་འདོན་ཡོང་དུས་ཡང་བརྒྱུད་པ་འཛིན་ནོ་རྣམ་ཐར་བྱིན་གྱིས་རློབས་གསུང་ཡོང་དུས་བརྒྱུད་པ་འཛིན་ནོ་ཟེར་ཡ་བརྒྱུད་པ་དེ་ཉམས་ལེན་གྱི་བརྒྱུད་པ། ཕྱག་རྒྱ་ཆེན་པོ་ཉམས་ལེན་གྱི་བརྒྱུད་པ་དོན་གྱི་བརྒྱུད་པ། གཉུག་མ་འོད་གསལ་ཉིན་མཚན་ཁོར་ཡུག་ཏུ་བསྐྱངས་བྱས་ནས་གཅིག། དེ་འདྲ་བོ་ཅིག་ཉམས་ལེན་གྱི་བརྒྱུད་པ་དེ་ད་ཚིག་ཙམ་གཅིག་འདུག་ཟེར་ནས་སེམས་བསྡད་པ་ཞིག་ཕྱག་རྒྱ་ཆེན་པོ་ཟེར་དེ་འདྲ་གི་ཚིག་ཙམ་གཅིག་སེམས་བསྡད་པའི་བརྒྱུད་པ་མ་ཡིན་པ་ཕྱག་རྒྱ་ཆེན་པོ་ཞེས་པའི་ཚིག་དེ་གི་དོན་དེ་རང་གི་སེམས་རྒྱུད་ལ་ཡོད་ཚུལ་ཡང་དག་པ་ཞིག་སྦྱར། སྦྱར་ནས་རྟོགས་པའི་གི་བདག་རྒྱུད་གྲོལ་གྲོལ་ནས་ཐུགས་རྗེ་གི་གཞན་རྒྱུད་སྨིན་བསྡད་པའི་གི་བླ་མ་གོང་མ་མང་པོ་ཅིག་ཕེབས་ཡོད་རེད། དེ་ཚོས་གི་ད་ང་ཚོ་གི་ཐུགས་དམ་སྐོང་ཡག་ལ། དེ་ལྟ་བུའི་གི་ཆོས་ཟབ་མོ་ལ་འཆད་ཉན་བྱེད་པ་འདི་གི་ཐོག་ནས་ད། ཐུགས་ཀྱི་དགྱེས་པ་སྐོང་ཡ་ཅིག་མ་གཏོགས། གཞན་ཐུགས་ཀྱི་དགྱེས་པ་གང་ཡང་ཡོད་མ་རེད། ཀུན་མཁྱེན་མི་ཕམ་གྱིས་གསུངས་པ་ལྟ་བུ་གསེར་དང་བོང་བ་མཉམ་པའི་འཕགས་མཆོག་ལ་གླིང་བཞིའི་ཕུན་ཚོགས་བསྟབས་ཀྱང་ཅི་བགྱི་སྟེ། དེ་ཡི་ཐུགས་ལ་བརྣག་པའི་ཆོས་བཟུང་ན་དགོངས་པ་ཡོངས་སུ་རྫོགས་པར་འགྱུར་ཞེས་གྲགས། ད་དེ་གསུངས་ཡོང་དུས། གསེར་དང་བོང་བ་མཉམ་བསྡད་པའི་གི། འཕགས་མཆོག། དེ་འདྲ་བོ་རྟོགས་པས་བདག་རྒྱུད་གྲོལ་ཐུགས་རྗེས་གཞན་རྒྱུད་སྨིན་བསྡད་པའི་གི་བླ་མ་གོང་མ་ཚོ་ལ། ཟས་དང། སྐོམ་དང། མེ་ཏོག་ལ་སོགས་པའི་གི་ཟང་ཟིང་གི་མཆོད་པ་ཕུལ་ན། དེ་དག་གི་ཐུགས་ཀྱི་དགྱེས་པ་སྐོང་ཐུབ་ཀྱི་མ་རེད། ད། དེ་དག་གི་ཐུགས་ཀྱི་དགྱེས་པ་སྐོང་ཡག་གི་ཐབས་དེ་གཅིག་མ་གཏོགས་ཡོག་མ་རེད་དེ་ག་རེད་ཟེར་ན་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་དེ་རེད། ད་ཚེ་དང་སྒྲུབ་པ་སྙོམས་ཡག་ལ་དང་པོ་ང་ཚོ་ཐོས་པའི་གི་སྒྲོ་འདོགས་བཅད་དེ་ཡི་དོན་ལ་བསམ་པའི་གི་ངེས་ཤེས་རྙེད་དེ་ཡི་སྒོམ་པའི་གི་གཏན་ལ་ཕེབས་མཐར་ཐོས་བསམ་སྒོམ་གསུམ་ཡང་དབྱེར་མེད་པ་ཅིག་གི་ཐོག་ནས་ཉམས་ལེན་བྱས་ནས་ཚེ་དང་སྒྲུབ་པ་སྙོམས་ཟེར་ཡག་དེ་དེ་འདྲ་ཅིག་ལ་ཟེར་གྱི་ཡོག་རེད་མ་གཏོགས་དེ་ག་ཚོད་རི་གང་བོ་ཅིག་སྒང་ལ་ཡར་འགྲོ་ནས་བྲག་གང་བོ་ཅིག་སྒང་ལ་བསྡད་བསྡད་པ་ལ་ཚེ་དང་སྒྲུབ་པ་སྙོམས་ཟེར་གི་ཡོད་མ་རེད་ད་དེ་འདྲའི་གི་ཕྱག་རྒྱ་ཆེན་པོའི་མན་ངག་འདི་རང་གི་སེམས་རྒྱུད་ལ་སུས་སྦྱར་ཡོང་དུས་དེ་ལ་བརྟེན་ནས་ད་རང་དོན་ཡང་དེ་ཡི་སྟེང་ནས་འགྲུབ་གི་ཡོད་རེད་གཞན་གི་དོན་ཡང་དེ་ཡི་སྟེང་ནས་འགྲུབ་ཐུབ་གི་ཡོད་རེད་དེ་འདྲ་ཅིག་སྒྲུབ་པ་ཡིན་ན་ད་ཚེ་དང་སྒྲུབ་པ་སྙོམས་པ་ཟེར་ཡ་དེ་དང་སྒྲུབ་པའི་མཆོད་པ་ཟེར་ཡ་དེ་དེ་རེད། རྗེ་བཙུན་མི་ལ་རས་པའི་སྐད་ཆ་ནོར་ཟང་ཟིང་གི་འབུལ་བ་བདག་ལ་མེད་ཕ་བླ་མའི་ཞབས་ཏོག་སྒྲུབ་པས་འཇལ་ཟེར་ཡག་དེ་ནོར་ཟང་ཟིང་གི་འབུལ་བ་བདག་ལ་མེད་གསུངས་པ་རེད་ནོར་ཟང་ཟིང་གི་འབུལ་བ་མེད་དེ་ཡིན་ན་ཡང་བླ་མའི་བཀའ་བཞིན་དུ་ཆོས་སྒྲུབ། བླ་མའི་གསུང་བཞིན་དུ་དམ་བཅས། བླ་མའི་གསུང་བཞིན་དུ་དཀའ་སྤྱད་སྙིང་རུས་ཞེ་བཅད་ཀྱི་རྣམ་ཐར་ཆེན་པོ་གསུམ་གྱི་ཐོག་ནས་ཆོས་སྒྲུབ་པ་ལྷུར་ལེན་པའི་གི་འབྲས་བུ་དེ་རྒྱལ་བའི་བསྟན་པ་རྒྱས། སེམས་ཅན་གྱི་བདེ་སྐྱིད་འབྱུང་བ། བླ་མ་གོང་མའི་ཐུགས་ཀྱི་བཞེད་དོན་སྐོང་ཡག། རྩ་བ་དང་བརྒྱུད་པར་བཅས་པའི་བླ་མ་རྣམས་ཀྱི་ཐུགས་ཀྱི་བཞེད་པ་སྐོང་ཡག་ལ་དེ་ལས་ལྷག་པ་མེད། དེ་ཡིན་དུས་ཕ་བླ་མའི་ཞབས་ཏོག་སྒྲུབ་པས་འཇལ་ལབ་པ་རེད། འོ་དེ་འདྲ་ཡིན་དུས། གཅིག། དཔལ་རྒྱལ་དབང་པ་ཀརྨ་པ་ཆེན་པོ་མཆོག་གི་ཐུགས་ཀྱི་བཞེད་དོན་སྒྲུབ་དགོས་ན་ཐུགས་ཀྱི་བཞེད་དོན་སྐོང་དགོས་ན། ཟང་ཟིང་གི་མཆོད་པ་གིས་ཐུགས་ཀྱི་བཞེད་པ་སྐོང་ཡག་མེད་པ་དེ་ཕར་བལྟས་ཆོག་ས་རེད་དཔེ་ཆའི་ནང་ན་ཡོད་པ་རེད། ཤེས་ལྡན་ཅིག་ཡིན་ན་བསམ་བློ་བཏང་ན་ཧ་གོ་བ་རེད། ད་ག་རེ་ཟེར་ན་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་གྱུར་ཅིག་ཟེར་བཤད་ཡོང་དུས་བཀའ་བཞིན་སྒྲུབ་པའི་མཆོད་པ་ཟེར་ཡ་དེ་ད་སྡིག་པ་སྤངས་ཤོག་དགེ་བ་སྒྲུབ་ཤོག་ཚེ་དང་སྒྲུབ་པ་སྙོམས་ཤོག་ཐོས་བསམ་སྒོམ་གསུམ་བྱེད་ཤོག་ཨོ།